དེ་རིང་གི་དུས་དུས་ཚོད་འདི། ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐལ་ས་གི་རྒྱ་དེ་དེ་རོ་ཡོད། ཡིག་སྐལ་སའི་རྒྱ་དེ། ལས་རིམ་ཨ་ས་གའི་བ་ནི། པོག་སྦོག་རྣམ་པར་གཅིག། ལས་སྐོར་གཉིས། བདུན། དགུ། ཀཏ་མན་ཌུ་ནེ་པཱལ། ལས་རིམ་སྐལ་ས་ཡི་བ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གའི་བ་ནི། པོག་སྦོག་རྣམ་པར་གཅིག་ལས་སྐོར

ཁྱེད་ཚོ་མི་མང་གི་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མའི་ཀྱི་བར་ལ་གསན

དེ་བར་དུ་སླེབས་དགོས་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་གྱིས། ད་དེ་རིང་གི་ཆོས་ཀྱི་གསུང་རབ་འདི་ང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་གི་ཡིན་ནོ་གྱིས། ད་འདི་ལ་ཡབ་ཡེ་ཤུ་གི་དོན་ལ་ཕྱག་འཚལ་ལོ། ང་དཀོན་མཆོག་གི་ཐོག་ལ་གདོང་ལས་སྨོན་ལམ་གཅིག་ཞུས་ནས་དེ་ནས་ཁྱེད་ཚོ་མི་མང་ཚང་མ་མཉམ་པོ་ང་འདི་གི་བཀའ་སློབ་གཅིག་ཞུ་གི་ཡིན་ནོ་གྱིས།

མཱ་ཤི་ཀ་འཁྲུངས་པའི་གི་ལོ་རྒྱུས་ཡིན། ཡེ་ཤུ་གི་ཡུམ་མ་རི་ཡམ་ཡོ་སེབ་ཀྱི་བག་མ་ལ་བཏང་ནས་དེ་གཉིས་མ་འཛོམ་པའི་གི་སྔོན་དུ་དམ་པའི་གི་ཐུགས་ཉིད་ཀྱི་གི་མཐུས་བུ་དང་ལྡན་པར་ཤེས་པར་འགྱུར། བུ་མོ་ཡི་ཁོང་ཡོ་སེབ་ནི་མི་འདྲ་མི་དྲང་པོ། ཞིག་ཡིན་པས་དེ་ལ་མི་མིང་ངན་པ། ཁྱབ་པར་མ་མ་འདོད་པའི་གི། ལྐོག་ཏུ་ཁ་བྲལ་བར་བྱས། བསམ་པའི་གི་ལྟོས་ཤིག་གཙོ་བོ་ཡི། ཕོ་ཉ་ཕོ་ཉ་གཅིག། ཁོང་གི་རྨི་ལམ་ལ་བྱུང་ནས་འདི་གསུངས་པ། ཡོ་སེབ། བི་རིག་གི་གི་བུ། མིར། ཡམ་དེ་ཁྱེད་ཀྱི་ཆུང་མར་ལྡན་པ་པ་ལ་མ་འཛེམས་ཤིག་གང་ལ་ཟེར་ན་དེ་ཡི་ལྷུམས་སུ་ཡོད་པ་ནི་དམ་པའི་གི་ཐུགས་ཉིད་ནས་ཆགས་པ་ཡིན་འདི་ལ་སྲས་ཤིག་འཁྲུང་འཁྲུང་ཡོང་ཁྱེད་ཀྱིས་ཁོང་གི་མཚན་ཡེ་ཤུ་འདོགས་པར་བྱ་གང་ལ་ཟེར་ན། ཁོང་གིས་རང་གི་མི་རྣམས་སྡིག་པ་ལས་ཐར་པར་མཛད་དཀོན་མཆོག་གིས་ཁོང་ལ་རང་གི་ཡབ། དཱ་བིད་ཀྱི་གི་བཞུགས་ཁྲི། གནང་བར་འགྱུར། ཡ་ཀོབ་ཀྱི་བུ་རྒྱུད་ལ་དུས་རྒྱུན་དུ་དབང་མཛད་པས་ཁོང་གི་རྒྱལ་སྲིད་མཐའ་མེད་པ་ཞིག་ཡིན་པར་འགྱུར་གྱི་རེད། དེར་མེད་རེད། དེར། མིར་ཡབ། ཡམ། གྱིས། ཕོ་ཉ་ལ་ངས། ཁྱོ་ག་སུ་ཡིན་མི་ཤེས་པའི་གི་དེ་གང་འདྲ། ཟེར་ཡོང་གི་རེད། ཞེས་ཞུས་པའི་གི་ལན་དུ་ཕོ་ཉས་དེ་ལ་གསུངས་པ་ཁྱེད་ལ་དམ་པའི་གི་ཐུགས་ཉིད་བབས་བླ་ན་མེད་པའི་དཀོན་མཆོག་གི་མཐུས་བསྐྱབ་པར་འགྱུར། དེ་ཡི་དོན་ནི། ཁོང་ལ

ནས། རབས་ཆད་མ་ཟེར་བ་ཡིན་ཀྱང། མངལ་དང་ལྡན་པར་གྱུར་ནས། གྱུར་ནས་ད་ཟླ་བ་དྲུག་པ་ཡིན། གང་ལགས་ཟེར་ན་བླ་ན་མེད་པའི་དཀོན་མཆོག་གི་དྲུང་དུ་བྱ་བ་གང་ཡང་མི་སྲིད་པ་མི་རུང། དེ་ཡི་ཚེ་རྒྱལ་པོ་ཆེན་པོ། ཨའུ་གུས་ཏུ་ཡི། མདུན་ནས་འཇིག་རྟེན་ཡོངས་ཀྱི་མི་རྩིས་ཡིག་བྱེད་དགོས་པའི་གི་བཀའ་ཐོན། མི་རྩིས་ཡིག་ཐོག་མ་དེ་སི་རི་ཡ་ཡི་སྤྱི་ཁྱབ་ཏུ་ཀི་རེ་ནུ་ཡོང་དུས་སུ་བྱུང། མི་ཐམས་ཅད་རང་གི་མིང་འབྲི་བའི་ཕྱིར་རང་རང་གི་ཕ་ཡུལ་དུ་ཕྱིན་པ་རེད། ཡོ་སེབ་དཱ་བིད་ཀྱི་རྒྱལ་རྒྱུད་ནས་ཡིན་པས་རང་དང་རང་གི་ཆུང་མ་མིར་ཡམ་མངལ་དང་ལྡན་པ་གཉིས་ཀྱི་མིང་འབྲི་བའི་གི་དོན་དུ་ག་ལིལ་གྱི་གྲོང་ཁྱེར་ན་ཙ་རེལ་ནས། ཡ་ཧུ་དཱ་རུ་དཱ་བིད་ཀྱི་གྲོང་ཁྱེར་བེད་ལེ་ཧེམ་དུ་སོང། དེར་ཡོང་དུས་སུ། བལྟམ་དུས་རན་ནས་སྲས་སྔོན་སྐྱེས་འཁྲུངས་ཏེ། འགྲུལ་ཁང་དུ་གནས་ས་མེད་པས་རས་ཀྱིས་བཏུམས་ཏེ་བྲེས་ཤིག་གི་ནང་དུ་བཞག་པ་རེད། ཡུལ་འཁོར་དེ་ལ་ལུག་རྫི་རྣམས་ཐང་གང། ཁར་མཚན་ལ་ལུག་ཁྱུ་སྲུང་གི་བསྡད་ཡོད་པ་ལས། གཙོ་བོ་ཡི་ཕོ་ཉ་མངོན་དུ་བྱུང་ནས། དེ་རྣམས་ཀྱི་ཕྱིར་གཙོ་བོ་ཡི་གཟི་བྱིན་སྣང་བས་ཤིན་ཏུ་འཇིགས་སྐྲག་སོ་ཕོ་ཉས་མ་ཞེད་ཅིག་མི་སྡེ་ཡོངས་ཀྱི་གི་དོན་ལ། ཡིན་པའི་གི་དགའ་བ་ཆེན་པོ་ཡི་འཕྲིན་བཟང་པོ་ངས་ཁྱེད་ལ་འཆད་དོ། དེ་རིང་དཱ་བིད་ཀྱི་གྲོང་ཁྱེར་ན་ཁྱེད་ཀྱི་དོན་དུ་མ་ཤི་ཀ་ཇོ་བོ་ལགས་པའི་གི་སྐྱབས་མགོན་འཁྲུངས། ཁོང་གིས། རྟགས་འདི་ཡིན་ཁྱེ་འུ་ཆུང་བཏུམས་ཏེ་བྲེས་ཀྱི་ནང་ཉལ་སྙལ་བ་ཞིག། མཇལ་ཡོང། ཞེས་ལབ་གསུངས་དེ་མ་ཐག་ཏུ། ཐག་ཏུ་ཕོ་ཉ་དེ་མཉམ་དུ། ནམ་མཁའི་གི་དཔུང་ཚོགས་ཀྱི་ཡིན། དཀོན་མཆོག་ལ་བསྟོད་ཅིང་འདི་སྐད་དུ་བླ་ན་མེད་པའི་དཀོན་མཆོག་ལ། དཔལ་དང་ས་གཞི་རུ་ཁོང། གི་ཨེ་མི་རྣམས་ལ་ཞི་བདེ་འབྱུང་ཤོག་ཅིག་རྗེས་སུ་ཕོ་ཉ་དེ་ཚོ་ཡི་མདུན་ནས་ནམ་མཁར་སོང་བ་དང། ལུག་རྫི་རྣམས་ཀྱིས་ཕན་ཚུན། གཙོ་བོས་ང་ཚོར་གསུངས་པའི་གི་བྱ་བ་འདི་ལྟ་རུ་བེད་ལེ་ཧེམ་དུ་འགྲོ་དགོས་ཟེར་ཏེ་མྱུར་དུ་ཕྱིན་ཕྱིན་ནས། མིར་ཡམ་དང་ཡོ་སེབ་དང་བྲེས་ནང་སྙལ་བའི་གི་ཁྱེ་འུ་ཆུང་དེ་རྙེད་ནས་མཇལ་ཏེ་ཁྱེའུ་ཆུང་དེ་ཡི་སྐོར་ལ་གསུངས་པའི་གི་གསུང་དེ་བསྐྱར་བརྗོད་ནས། ཐོས་པ་ཐམས་ཅད་ངོ་མཚར་དུ་གྱུར། མིར་ཡམ་གྱིས་གང་བྱུང་བ་ཐམས་ཅད་བསམ་བློ་གཏོང་གིན་གཏོང་གིན་སྙིང་ལ་བཞག་གང་གསུངས་པ་བཞིན་དུ་ཐོས་ཤིང་མཐོང་བ་ཐམས་ཅད་ཀྱི་དོན་རྣམས་ཀྱི་དཀོན་མཆོག་གི་དཔལ་དང་བསྟོད་པ་བརྗོད་ཅིང་ལོག་པ་རེད། དེ་གསུངས་པའི་གི་གསུང་རབ་དེ།

གང་གསུངས་པ་བཞིན་དུ་ཐོས་ཤིང་མཐོང་བ་ཐམས་ཅད་ཀྱི་དོན་ལུག་རྫི་རྣམ་པ་དཀོན་མཆོག་གི་དཔལ་དང་བསྟོད་པ་བརྗོད་ཅིང་གི་ལོག་པ་རེད་སྨྲས་ཏེ། དཀོན་མཆོག་གིས་གསུངས་གནང་སྟེ་ཡོད་པ་རེད། ད་མི་མང་ལྷན་རྒྱས་རྣམ་པ་ཚོ། རེ་ཌི་འོ་ཉན་མཁན་གི་མི་མང་འདི་ནི་དུས་ཀྱི་གཏམ་དང་ཡབ་ཡེ་ཤུ་ཀྱི་ཆོས་ཀྱི་གསུང་རབ་ཚང་མ་ཡང་སྨྲས་ཏེ་རྫོགས་སོང།

དེ་ནི་ཁ་ལག་གི་ས་ཡིན། རང་གི་གཟུགས་པོ་མང་དེ་རྒྱུ་ཡིན་པ་རེད་རང་གི་གཟུགས་པོ་མང་དེ་གསེར་ཡིན་པ་རེད་དེ་གཟུགས་པོ་དེ་ལ་གཙང་མ་བྱ་ཡག་དེ་ལ་གཟུགས་པོ་ན་བ་ཚ་བ་མི་ཡོང་གི་འོ་དེ་བྱ་ཡག་ཐོག་ལ་ཁ་ལག་དེ་དུས་ཚོད་ལ་ཟ་ན་དེ་ཡག་པོ་ཡོད་རེད་སྨྲས་ཏེ་ཡབ་ཡེ་ཤུ་གསུང་དུ་འདུག་ཡ་དེ་རིང་གི་དེ་བཀའ་སློབ་དེ་ལ་བཞག་དེ།

གཞན་དག་གི་ལས་རིམ་ལ་མཇལ་གྱི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།